པཱ་ཀི་སི་ཐན་གྱི་ནང་ཉེ་དུས་རྩོད་གཞི་ཅན་གྱི་རྒྱལ་ཡོངས་འོས་བསྡུ་ཆེན་མོ་བྱས་པའི་རྗེས། ཡུལ་དེའི་ནང་མཉམ་འབྲེལ་སྲིད་གཞུང་ཞིག་འཛུགས་མ་ཐུབ་པར་དུས་འགྱངས་བྱས་ཏེ། མཐར་བདུན་ཕྲག་གསུམ་གྱི་རྗེས། ཡུལ་དེའི་ནང་གསར་དུ་འདེམས་ཐོན་བྱུང་བའི་གྲོས་ཚོགས་ཀྱི་འཐུས་མི་རྣམས་ཀྱིས་འདི་ཚེས་གསུམ་རེས་གཟའ་ཉི་མའི་ཉིན། ཤཱ་བཱཛ་ཤ་རིབ་ཡུལ་དེའི་སྲིད་བློན་གྱི་ལས་དུས་གཉིས་པར་བསྐོ་འདེམས་བྱས་ཡོད་པ་རེད། དེའང་དེང་སྐབས་བཙོན་ཁང་དུ་ཡོད་པའི་པཱ་ཀི་སི་ཐན་གྱི་སྲིད་བློན་ཟུར་པ Imran Khan། གྱིས་རྒྱབ་སྐྱོར་བྱེད་སའི་སྲིད་བློན་གྱི་འོས་མི Omar Ayub ལ་འོས་ཤོག་གྲངས་དགུ་བཅུ་གོ་གཉིས་ཐོབ་སོན་བྱུང་བའི་ཐོག་ནས་ཕམ་ཉེས་བྱུང་ཡོད་པ་དང་དེའི་གོང་དུ་པ་ཀི་སི་ཐན་གྱི་ནང་རྒྱལ་ཡོངས་འོས་བསྡུ་མ་བྱས་སྔོན་དུ་ན་ནིང་སྤྱི་ཟླ་བརྒྱད་པ་བར་དུ Sharif གྱིས་ཡུལ་དེའི་བར་བརྒལ་གྱི་སྲིད་གཞུང་སྣེ་ཁྲིད་བྱས་ཡོད་པ་དང་ད་ཆ་ཁོང་བསྐྱར་དུ་སྲིད་བློན་ལ་འདེམས་བསྐོ་བྱས་ཡོད་པ་རེད། ཉེ་དུས་བྱས་པའི་པ་ཀི་སི་ཐན་གྱི་རྒྱལ་ཡོངས་འོས་བསྡུ་དེའི་ནང་ཆབ་སྲིད་ཚོགས་པ་བྱེ་བྲག་པ་སུ་གཅིག་ལ་ཡང་སྲིད་གཞུང་བསྐྱང་རྒྱུའི་མང་མོས་འོས་ཤོག་ཐོབ་མེད་ཅིང། དེ་ཡང་པ་ཀི་སི་ཐན་གྱི་རྒྱལ་ཡོངས་གྲོས་ཚོགས་ཀྱི་ཚོགས་གཙོ་ཨ་ཡཛ་སཱ་དིག་གིས་ཡུལ་དེའི་སྲིད་གཞུང་བསྐྱང་རྒྱུར་ཚོགས་པ་བྱེ་བྲག་པ་གཅིག་ལ་འོས་ཤོག་གྲངས་བརྒྱ་དང་དྲུག་ཅུ་རེ་དགུ་ལྷག་ཐོབ་དགོས་ཀྱི་ཡོད་པ་ལྟར། ཤཱ་རིབ་དང་ཤཱ་རིབ་ཀྱི་ཚོགས་པར་རྒྱབ་སྐྱོར་བྱེད་མཁན་ཚོགས་པ་གཞན་གཅིག་མཉམ་རུབ་ཐོག་ནས་འོས་གྲངས། ཉིས་བརྒྱ་གཅིག་ཐོབ་སོན་བྱུང་ཡོད་སྟབས་ཁོང་པཱ་ཀི་སི་ཐན་གྱི་སྲིད་བློན་ལ་འདེམས་བསྐོ་བྱས་ཡོད་པའི་གསལ་བསྒྲགས་བྱས་ཡོད་པ་རེད། གོང་ཞུས་ཡུལ་དེའི་སྲིད་བློན་གསར་པ་གསལ་བསྒྲགས་བྱས་མ་ཐག་སྲིད་བློན་ཟུར་པ་ཨིམ་རན་ཁཱན་གྱི་རྒྱབ་སྐྱོར་བྱ་ཡུལ་པཱ་ཀི་སི་ཐན་གྱི་སུ་ནི་ཁ་ཆེའི་ཆོས་བརྒྱུད་ཆབ་སྲིད་ཚོགས་པས་ངོ་རྒོལ་སྐད་འབོད་ཤུགས་ཆེ་བྱས་པ་དང་ཆབས་ཅིག་ཨིམ་རཱན་ཁཱན་བཙོན་ཁང་ནས་གློད་བཀྲོལ་གཏོང་དགོས་པ་དང་དེ་བཞིན་པཱ་ཀི་སི་ཐན་གྱི་འོས་བསྡུའི་ནང་དྲང་བདེན་མིན་པའི་བྱ་སྤྱོད་སྤེལ་བའི་བརྒྱུད་ནས་ཤཱ་རིབ་ཡུལ་དེའི་སྲིད་བློན་ལ་འདེམས་བསྐོ་བྱས་པ་ཞིག་ཡིན་ལུགས་ཀྱི་ངོ་རྒོལ་སྐད་འབོད་ཤུགས་ཆེ་བྱས་ཡོད་པ་རེད། གསར་དུ་འདེམས་བསྐོ་བྱས་པའི་པཱ་ཀི་སི་ཐན་གྱི་སྲིད་བློན་ཤཱ་རིབ་ཀྱིས་གཏམ་བཤད་བྱས་པའི་ནང་ཡུལ་དེའི་དཔལ་འབྱོར་དང་རྒྱལ་སྤྱི་དང་འབྲེལ་བ་བྱེད་ཕྱོགས་སོགས་ལ་བསྒྱུར་བཅོས་གཏོང་རྒྱུ་ཐེ་བའི་གནད་དོན་མང་དག་ཅིག་གི་ཐད་གླེང་སློང་བྱས་ཡོད་ཀྱང། ཡུལ་དེའི་སྲིད་བྱུས་ལ་འགྱུར་བ་གཏོང་རྒྱུའི་སྐོར་ལ་གསལ་བསྒྲགས་གང་ཡང་བྱས་མེད་པ་རེད། ཁོང་གིས་པ་ཀི་སི་ཐན་གྱི་ནང་དཀའ་རྙོག་དུ་མ་ཞིག་ཡོད་པ་དེ་དག་སེལ་ཆེད་འབད་བརྩོན་ངེས་པར་དུ་བྱེད་དགོས་པ་དང། ལས་དོན་ཁག་པོ་ཇི་འདྲ་ཞིག་ཡིན་རུང་དེ་དག་མི་འགྲུབ་པ་གང་ཡང་ཡོད་མ་རེད་ཅེས་བརྗོད་འདུག་དེ་བཞིན་ཁོང་གིས་ཡུལ་དེའི་ནང་ཆབ་སྲིད་ཀྱི་ལྟ་བ་མི་འདྲ་བ་དང་སྲིད་ཇུས་མི་འདྲ་བ་ཡོད་པའི་ཕྱོགས་འགལ་ཚོགས་པ་རྣམས་དང་གྲོས་མོལ་བྱས་པའི་བརྒྱུད་ནས་སྒྲིག་འཇགས་བྱེད་འདོད་ཡོད་ཅེས་བརྗོད་འདུག་སུ་ནི་ཆོས་བརྒྱུད་ཆབ་སྲིད་ཚོགས་པའི་ཚོགས་མི་ཚོས་ཡུལ་དེའི་སྲིད་བློན་གསར་པ་ཤ་རིབ་ཀྱིས་གཏམ་བཤད་བྱེད་པའི་སྐབས་ལག་ཏུ་ཨིམ་རན་ཁཱན་གྱི་འདྲ་པར་འཁྱེར་ཏེ་འོས་ཤོག་རྐུ་མ་རྒྱག་མཁན་ཞེས་ངོ་རྒོལ་སྐད་འབོད་ཤུགས་ཆེ་བྱས་ཡོད་པ་རེད། ཉེ་དུས་སྤྱི་ཟླ་གཉིས་པའི་ཚེས་བརྒྱད་ཉིན་པ་ཀི་སི་ཐན་གྱི་ནང་རྒྱལ་ཡོངས་འོས་བསྡུ་བྱས་པའི་སྐབས་ཡུལ་དེའི་མང་ཚོགས་ཀྱི་ལག་འཁྱེར་ཁ་པར་གྱི་འཕྲིན་གཏོང་དྲ་རྒྱ་ཡོངས་རྫོགས་བཀག་འགོག་བྱས་པ་དང་མི་འཛིན་བཟུང་བྱས་པ། དྲག་ཟིང་གི་གནས་ཚུལ་བྱུང་བ་དེ་བཞིན་རྒྱུན་ལྡན་ལྟར་མ་ཡིན་པར། འོས་བསྡུའི་གྲུབ་འབྲས་གསལ་བསྒྲགས་དུས་ཐོག་མ་ཡིན་པར་དུས་འགྱངས་སོགས་བྱས་པར་བརྟེན།

འོས་གྲངས་མང་བ་ཐོབ་སོན་བྱུང་ཡོད་ཀྱང་ཤ་རིབ་ཀྱི་ཚོགས་པ་དང་པ་ཀི་སི་ཐན་མི་མང་ཚོགས་པ་གཉིས་མཉམ་འབྲེལ་གཞུང་བསྐྱང་རྒྱུའི་གྲོས་འཆམ་བྱུང་བར་བརྟེན་ཤ་བཱཟ་ཤ་རིབ་ཡུལ་དེའི་སྲིད་བློན་ལ་བསྐོ་འདོན་བྱུང་བ་ཞིག་ཡིན་འདུག་པ་ཀི་སི་ཐན་གྱི་གཞུང་གསར་པས་ཡུལ་དེའི་ནང་འཕྲད་བཞིན་པའི་དཔལ་འབྱོར་གྱི་དཀའ་ངལ་སེལ་ཆེད་འཕྲལ་དུ་རྒྱལ་སྤྱིའི་མ་དངུལ་ཐེབས་རྩ་དང་གྲོས་མོལ་བྱེད་དགོས་ཀྱི་ཡོད་པ་མ་ཟད། སྲིད་བློན་ཟུར་པ་ཨིམ་རཱན་ཁཱན་གྱི་རྒྱབ་སྐྱོར་བ་ཚོའི་ངོ་རྒོལ་ཐོག་ལ་ཡང་གདོང་ལེན་བྱེད་དགོས་པ་ཆགས་ཡོད་པ་རེད།